རྐང་པ་གཉིས་པའི་རྒྱས་བཤད་ཀྱི་གཞུང་དེ་ཙམ་ལ་བརྟེན་ནས་གྲངས་ངེས་མི་འགྲུབ་ན་དེའི་རྒྱས་བཤད་དུ་མི་རུང་ལ་རྐང་པ་གཉིས་པའི་ཟེར་ཡག་གོ་རྟགས་ཡང་དག་ལ་གསུམ་དུ་གྲངས་ངེས་ཟེར་ཡག་གོ་རྟགས་ཡང་དག་ལ་གསུམ་དུ་གྲངས་ངེས་ཟེར་ཡག་རྒྱུ་ལ་རང་བཞིན་ཇི་སྙེད་ཅིག་ཞེས་པ་ནས། དེ་ནི་འབྲས་བུའི་རྟགས་ལས་སྐྱེས་ཞེས་པའི་བར་གྱི་ཨོ་གཞུང་དེ་ཚོ་བྱར་བ་དེའི་སྐབས་སུ་ག་རེ་བསྟན་པ་རེད་རྟགས་ཡང་དག་ལ་ཨོ། འབྲས་རྟགས་རང་བཞིན་དང་མ་མི་རྟགས་གསུམ་དུ་ཡོད་པ་དེ་བཤད་པ་རེད་གསུམ་ཡོད་པ་དེ་བཤད་པ་རེད་གསུམ་དུ་གྲངས་ངེས་པ་དེ་བཤད་པ་རེད།

ད་འབྲེལ་བ་སྔོན་དུ་འགྲོ་དགོས་པས་གསུམ་པའི་རྒྱས་བཤད་ཀྱི་གཞུང་དགོས་པ་མེད་པར་འགྱུར་རོ་ཟེར་ནས་ཁ་ཅིག་གིས་རྟགས་གསལ་ཟབ་པོ་བཏང་ཡོད་རེད་ཁ་ཅིག་གིས་ག་རེ་རེད་ཟེར་ན་རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པ་དེ་གྲུབ་ཡོང་དུས་ཙ་ཨ་ནི་ག་རེ་རེད་ཆོས་འབྲས་རྟགས་རང་བཞིན་གྱི་རྟགས་མ་དམིགས་པའི་རྟགས་གསུམ་དེ་ཧ་གོ་ཚར་བ། འབྲས་རྟགས་དང་རང་བཞིན་གྱི་མ་དམིགས་པའི་རྟགས་གསུམ་དེ་ཧ་གོ་ན་ཚུལ་གསུམ་རྟོགས་ཚར་བ། ཚུལ་གསུམ་རྟོགས་ཚར་དུས་ད་ཚུལ་གསུམ་རྟོགས་པ་བྱེད་དུས་ད་ཕྱོགས་ཆོས་རྗེས་ཁྱབ་ལྡོག་ཁྱབ་རྟོགས་པ་རེད་བ། ད་རྗེས་ཁྱབ་རྟོགས་པ་ལ་ག་རེ་ལབ་བཞག་རེད། རང་ལུགས་ཡིན་རྗེས་ཁྱབ་རྟོགས་པ་ལ་འབྲེལ་བ་སྔན་ལ་རྟོགས་ནས་དེའི་གཞུག་གུ་ལ་གཞི་ནས་རྗེས་ཁྱབ་རྟོགས་དགོས་ཀྱི་རེད། དཔེར་ན་བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་རྟགས་ལྟ་བུ་ལ་མཚོན་ན་བྱས་པ་དེ་བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་རྗེས་ཁྱབ་ཡིན་པར་རྟོགས་པར་བྱེད་པ་ལ་བྱས་པ་དང་མི་རྟག་པའི་འབྲེལ་བ་གཉིས་པོ་དེ་སྔན་ལ་རྟོགས་དགོས་ཀྱི་རེད། དེའི་རྗེས་སུ་ནི་བྱས་པ་དེ་བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་རྗེས་ཁྱབ་ཡིན་པར་རྟོགས་འགྲོ་བ་རེད་ཟེར་ནི་རང་ལུགས་ཁས་ལེན་ཨ་མ་རེད་དེ། ཡིན་ཙང་ད་ག་རེ་བྱེད་དགོས་འདུག་ཟེར་ན། དེའི་གཞུང་དེ་ལ་བརྟེན་ནས་རྐང་པ་གཉིས་པའི་རྒྱས་བཤད་ཀྱི་གཞུང་དེ་རྐྱང་རྐྱང་རང་ལ་བརྟེན་ནས་རྐང་པ་གཉིས་པའི་རྒྱས་བཤད་གཞུང་དེ་ཁོ་ན་ལ་བརྟེན་ནས

རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པ་ཧ་གོ་བར་བྱེད་པ་ལ་དེའི་གོང་དུ་འབྲེལ་བ་ཧ་གོ་མི་དགོས་ན་ཁོ་རྒྱུ་མཚན་མ་རེད་པས་བྱས་པའི་རྟགས་ལ་བརྟེན་ནས་སྒྲ་མི་རྟག་པ་རྟོགས་པར་བྱེད་པ་ལ་སྒྲ་མི་རྟག་པ་མ་རྟོགས་གོང་དུ་བྱས་པ་རྟོགས་དགོས་རེད་མ་རེད། བྱས་པ་མ་རྟོགས་ན་དེ་འདྲའི་མི་དེ་ལ་བྱས་པ་དེ་སྒྲ་མི་རྟག་པར་རྟགས་ཡང་དག་ཏུ་འགྲོ་ས་ཡོད་མ་རེད་པ། ཡིན་དུས་ད་བྱས་པའི་རྟགས་ལ་བརྟེན་ནས་རྟགས་གཞན་མ་གཏོགས་སྒྲ་མི་རྟག་པ་རྟོགས་པ་ལ་ཡིན་གཅིག་མིན་གཅིག་བྱས་པའི་རྟགས་ལ་བརྟེན་དགོས་མ་རེད་པ། སྤྱིར་བཏང་གོ་རེད། ཡིན་ན་ཡང་དེ་འདྲ་བྱས་པའི་རྟགས་ལ་བརྟེན་ནས་སྒྲ་མི་རྟག་པ་འགྲུབ་ཚེ་མི་ཅིག་ཡོད་རེད་བ། དེ་གིས་སྒྲ་མི་རྟག་པ་མ་རྟོགས་གོང་དུ་ག་རེ་བྱེད་དགོས་པ་རེད། བྱས་པ་རྟོགས་དགོས་རེད་རྟོགས་དགོས་ཏེ་བྱས་པ་མ་རྟོགས་ན། ཨོ་ཁོ་རྒྱུ་མཚན་ཡང་དག་འགྲོ་གི་མ་རེད་བ། ཡིན་ཙང་ཡིན་གཅིག་མིན་གཅིག་བྱས་པ་སྔན་ལ་རྟོགས་དགོས་ཀྱི་འདུག་བ། དེ་ནས་སྒྲ་མི་རྟག་པ་གཞུག་ལ་རྟོགས་དེ་དང་འདྲ་བོ་རེད། རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པ་དེ་རྟོགས་པར་བྱེད་པ་ལ་སྔོན་དུ། བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་ཡོད་པ་དེ་རྟོགས་པ་ནི་སྔོན་དུ་འགྲོ་དགོས་ཏེ། བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་ཡོད་པ་དེ་རྒྱུ་མཚན་ལ་བཀོད་ནས། རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པ་དེ་ཚུར་བསྒྲུབ་པ་ཡིན་པའི་ཕྱིར། བསྒྲུབ་པ་ཡིན་ཏེ། གང་བསྒྲུབ་ཡག་གོ་མ་རྟོགས་གོང་དུ་བསྒྲུབ་ཡག་རྟགས་གོ་རྟོགས་དགོས་པ་ཡིན་པའི་ཕྱིར། ཡིན་ད་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་པོ་དེ་སྔན་ལ་རྟོགས་གོ་དགོས། རྟོགས་དགོས་དུས་ད་ག་རེ་མ་བྱས་གོང་དུ། རྐང་པ་གསུམ་པའི་རྒྱས་བཤད་ཀྱི་གཞུང་དེ་ལ་སློབ་སྦྱོང་མ་བྱས་གོང་དུ། རྐང་པ་གཉིས་པའི་རྒྱས་བཤད་ཀྱི་གཞུང་དེ་ལ་སློབ་སྦྱོང་བྱས་དེ་རང་རྐྱང་རྐྱང་སློབ་སྦྱོང་བྱས་ཡོང་དུས་ད་དེའི་གོང་དུ་ཁོའི་བརྗོད་བྱ་དེ་མ་རྟོགས་གོང་དུ། བདག་གཅིག་གི་འབྲེལ་བ་དེ་བྱུང་གི་འབྲེལ་བ་གཉིས་པོ་དེ་རྟོགས་དགོས་པའི་ཕྱིར། དེ་འདྲའི་མི་ཐལ། ཨ་ནི་དེའི་གཞུག་གུ་ལ་རྐང་པ་གཉིས་པའི་རྒྱས་བཤད་གཞུང་དེ་རྟོགས་ནས་རྐང་པ་གསུམ་པའི་རྒྱས་བཤད་གཞུང་དེ་བཞིན་ལབ་པ་ལ་དགོས་པ་ཡོད་མ་རེད་ཁོས་དེའི་དོན་བརྗོད་བྱའི་དོན་དག་གོ་ཆ་ཚང་ཧ་གོ་ཚར་ཤག་ལབ་ཀྱི་ཡོད་རེད་ཁ་ཅིག་གིས། ཧ་མ་གོ་ན་ཁྱོད་རང་གི་རྟགས་རྒྱུ་མཚན་ལ་བཀོད་སོང་བ་དེ་འགྲིག་གི་མི་འདུག་བ་ད་དེ་འདྲི་བ། ཕག་ཏུ་ག་འདྲ་འདུག་གཟིགས་ཨོ་རེད་བ། མི་སྟོན་ན་འཆད་ཚུལ་གཉིས་པ་འབྲེལ་མེད་པར་འགྱུར་རོ། འཆད་ཚུལ་གཉིས་པ་དེ་ག་རེད། དེ་འདྲེས་མ། དེ་འདྲ་ལབ་སོང་ཨ། རྟགས་ཡང་དག་ལ་གསུམ་དུ་གྲངས་ངེས་ཏེ། བསྒྲུབ་བྱའི་ཆོས་དང་མེད་ན་མི་འབྱུང་བའི་ཁྱབ་པ་དང་ཕྱོགས་ཆོས་འབྲས་རང་མ་དམིགས་པའི་རྟགས་གསུམ་པོ་ཁོ་ན་ལ་ངེས་པའི་ཕྱིར་སྐད་ཆ་གཅིག་བཤད། ཡང་མེད་ན་དེ་འདྲ་ལབ་མ་ལབ་ན་འགྲིག་གི་རེད་ཟེར། མེད་ན་མི་འབྱུང་གི་འབྲེལ་བ་དེ་ལ་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་སུ་ཐག་ཆོད་པའི་ཕྱིར་ལབ་ན་ཡང་འགྲིག་གི་རེད་ཟེར་ལབ་དུས་ད་དེ་ག་རེ་བཀོད་ན་ཡང་ག་རེ་ཡིན་པ་སྒྲུབ་ཐུབ་བ་རེད།

རེད་པ། གཞུང་གི་འཇུག་ཚུལ་གཉིས་པ་ནི་ཚེ་ཚད་མས་བསྡུས་པའི་དབང་དུ་བྱས་པ་ཡིན་པས་ཞེས་པ་ད་དེ་རེད། ད་གང་མདོར་ཟིན་ན་དོན་དག་དེ་རེད། རྐང་པ་གཉིས་པའི་རྒྱས་བཤད་གཞུང་དེ་ལ་བརྟེན་ནས་གྲངས་ངེས་ངེས་པ་རེད་ད། རྟགས་ཡང་དག་གི་འབྲེལ་བ་དེ་ལ་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་སུའོ། རྐང་པ་གཉིས་པའི་རྒྱས་བཤད་ད་དེ་ཁོ་རང་གི་སྐབས་ལ་བཤད་ན་ག་རེ་རེད་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་ཡོད་པ་ཁོ་གཞུང་ག་གིའི་སྐབས་ལ་རེད་ཁོ་རང་གོ་བཤད་བྱས་ན། རྐང་པ་གསུམ་པའི་སྐབས་ལ་རེད་བ། ཡིན་དུས་ད་རྐང་པ་གསུམ་པའི་རྒྱས་བཤད་ཀྱི་གཞུང་གི་བཤད་དགོས་དེ་རེད་བ། ཡིན་ད་ག་དེ་དེ་རེད་ད་རེད། ཡིན་ན་ཡང་ཡ་ནི་བ་སློབ་སྦྱོང་བྱེད་མཁན་མི་ཁོས་རྐང་པ་གཉིས་པའི་རྒྱས་བཤད་གཞུང་དེ་ལ་སློབ་སྦྱོང་བྱེད། བྱས་དུས་དེ་ནས། མ་གིས་དེ་ཧ་གོ་གི་རེད་བྱས་པར་རྐང་མ་མ་ག་རྐང་པ་གསུམ་པ་ལ་བཤད་དགོས་ཡ་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་སུ་གྲངས་ངེས་པ་ཅིག་འདུག་བ་འོ་དེ་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་པོ་དེ་རྐང་པ་གཉིས་པའི་རྒྱས་བཤད་གཞུང་དེ་ལ་བརྟེན་ནས་སློབ་སྦྱོང་བྱས་ན་དེ་ཧ་གོ་གི་རེད། དེ་ཧ་མ་གོ་ན་འགྲིག་གི་ཡོད་མ་རེད། མི་འགྲིག་གི་ག་རེ་རེད་ཟེར་ན། རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པ་དེ་མ་རྟོགས་ཟེར། དེ་མ་རྟོགས་ན་ཁོ་རའི་བརྗོད་བྱ་ཨ་མ་དེ་རེད་བ། རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པ་རྟོགས་པ་ན། བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་ཡོད་པ་རྟོགས་པ་སྔོན་དུ་འགྲོ་དགོས་བ་རེད་བ། འོ་དེ་རྐང་པ་གཉིས་པའི་རྒྱས་བཤད་གཞུང་དེ་ལ་བརྟེན་ནས་རྟོགས་ཟེར་ལན་རྒྱག་རྒྱུ་རེད། རྟོགས་ཟེར་ལབ་རྒྱུ་རེད། འོ་འདུག་སེ་རེད། སྔོན་དུ་འགྲོ་བར་མི་འདོད་ན་ཚིག་རིམ་པ་འབྲེལ་མེད་འགྱུར་ཞེ་ན་སྐྱོན་མེད་དེ་གཞུང་གི་འཇུག་ཚུལ་གཉིས་པ་ནི། ཞེས་གཞུང་གི་འཇུག་ཚུལ་གཉིས་པ་ཟེར་ག་གི།

དང་བདག་གཅིག་འབྲེལ་བ་དེ་བྱུང་འབྲེལ་བ་གཉིས་པོ་དེ་ཅིའི་ཕྱིར་འབའ་སྲིད་ན་མི་འདུག་ཅེས་པས་དེ་ཇི་ལྟ་བ་བཞིན་དུ་ཤེས་པར་བྱེད་པ་ལ་རྐང་པ་གསུམ་པའི་རྒྱས་བཤད་སློབ་སྦྱོང་བྱེད་དགོས་རེད་འབྲེལ་བ་རྒྱས་པ་དེ་མ་ནས་བསྟན་པ་རེད་ཡ་གའི་མདོར་བསྡུས་དེ་བསྟན་པ་ཡིན་དུས་འགྲིག་གི་རེད་ཅེས་ཨ་རེ་དཔེར་ན་ང་རང་ཚོ་ཟི་གེ་ཨ་རོ་ཡ་གའི་ག་རེ་རེད། ཤེས་རབ་ཕ་རོལ་ཕྱིན་པ་ནི་དངོས་པོ་བརྒྱད་ཀྱིས་ཡང་དག་བཤད་ཞེས་པ་ནི་དེ་ནི་མ་ཕྱིན་མ་སྐད་ཕྱིན་ནི་རྣམ་པ་བཞི་ནི།

འཇུག་ཚུལ་དང་པོ་ནི་གྲངས་ངེས་དང་འབྲེལ་བ་རྒྱས་པར་བྱེད་པ་དང་མཐུན་པར་སྦྱར་བས་གཏན་ཚིགས་ཀྱིས་ནི་སོ་སྲུང་ལ་ཞེས་པ་དེ་རྐང་པ་བཞི་པའི་རྒྱས་བཤད་གཞུང་ལ་ལས་ཀ་ཐོབ་པ་མེད་པ་མ་རེད་དེ། གང་ཟེར་མ་གི་གཤམ་དེ་ལ་ལས་ཀ་འདུག་ཁོ་རྒྱས་བཤད་རྒྱས་པ་བཤད་འདུག་བ་ཞེས་སོ་འབྲེལ་མེད་པར་མི་འགྱུར་རོ། འོ་ན་དེ་གཉིས་རྒྱས་བཤད་ཀྱི་གཞུང་སོ་སོར་འཆད་པ་མི་འཐད་དོ་ཞེ་ན། འོ། དང་པོར་མཚན་གཞི་ངོས་བཟུང་ནས་དེ་ལ་མཚན་ཉིད་ངེས་བྱེད་ཀྱི་ཚད་མ་རྒྱས་པ་གཏན་ལ་འབེབས་པའི་དབང་དུ་བྱས་པས་སྐྱོན་མེད་དོ།

ངས་ཚིག་མི་གཅིག་སྔ་མ་གསུམ་གྱི་རྗེས་སུ་རྐང་པ་བཞི་པ་དོན་མེད་དུ་ཁ་ཅིག་གིས་ལྟ་ས་ལྟ་འང་དེ་ལ། ཡང་དག་དང་ལྟར་སྣང་སོ་སོར་འབྱེད་སྡེབ་སྦྱོར་གྱི་དབང་ལས་དེའི་དབང་དུ་བྱས་ནས་དེ་ནི་རྐང་པ་ཕྱི་མ་དེ་བསྟན་པ་རེད་ཅེས། མ་གཏོགས་པ་ཟེར་བྱས་ནས་ཚད་མས་ངེས་པའི་རིམ་པ་བྱས་ན་ཁྱོད་རང་ཟེར་ཡ་དེ་བདེན་པ་རེད་ཟེར་ལབ་པ་ཡིན་མི་བྱེད་ཟེར། ཡིན་དེ་ག་རེ་ཟེར་ན་ཚད་མས་ངེས་པའི་བང་རིམ་གྱིས་བྱས་ན་རྟག་པ་བྱས་སྟོང་དུ་ངེས་ལ་མ་ངེས་ན། བྱས་པ་མི་རྟག་པ་ཁོ་ནར་ཡོད་པ་དེ་ངེས་ཐུབ་ཀི་ཡོད་མ་རེད་དེ་དཔེར་ལ་སྦྱར་ན་ཁོ་ནང་བཞིན་གཅིག། ལྟར་སྣང་ཚུལ་གསུམ་པ་མི་ལྡན་པ་མ་ངེས་པ་ལ།

ག་གི་སྔོན་དུ། ཚུལ་གསུམ་དེ་ཡང་དག་ལ་ཡོད་པར་མ་ངེས་གོང་དུ་ལྟར་སྣང་ཁོ་ཚུལ་གསུམ་དང་མི་ལྡན་པ་ངེས་དགོས་པར་ལབ་སོང་ང། དེ་ངེས་དགོས་ན་ལྟར་སྣང་ཚུལ་གསུམ་དང་མི་ལྡན་པ་ངེས་ཡོང་དུས་ད་ཚུལ་གསུམ་དེ་ཡང་དག་ལ་ཡོད་པ་ངེས་དགོས་རེད་མ་རེད། ད་ལྟ་ཚུལ་གསུམ་དེ་ཡང་དག་ལ་ཡོད་པར་ངེས་པ་བྱེད་པ་ལ་ལྟར་སྣང་དེ་ཚུལ་གསུམ་མ་ཡིན་པར་ད་གང་བྱེད་ཚུལ་གསུམ་དེ་ཡང་དག་ལ་འདུག་ཟེར་ཡང་དག་ཁོ་ན་ལ་མ་གཏོགས་མི་འདུག་ཟེར་དུས་ད་ལྟར་སྣང་ལ་ཚུལ་གསུམ་མེད་པ་དེ་ངེས་དགོས་པ་རེད་ཟེར་ལབ་རེད་མ།